ད་ལན་གོ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་རྟོག་པས་བཏགས་པ་རེད་ཅེས་དོན་བྱེད་མི་ནུས་པ་ཡིན་ཅེས་རེད་པ་ཁོ་རང་རང་ལྡོག་ཁོ་ནས་རྟོག་པའི་བར་དུ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཆོས་ཅན་ཏེ་ལོག་པར་སྣང་བ་ཁོ་ཆོས་ཅན་རང་ལྡོག་ནས་བཏགས་པ་ཡིན་དེ་སྒོར་བ་འོ་དེ་རྟོག་པས་བཏགས་པ་ཡིན་དོན་བྱེད་མི་ནུས་ཀྱང། ཤིང་གསལ་རང་མཚན་པ་ཁོ་པ་ཡིན་ཟེར་ལབ་པ་ལ་རྙོག་དྲ་གང་ཡང་མེད་པའི་ཕྱིར་ཤིང་གསལ་རང་མཚན་པ་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་ཡིན་པ་ལ་འགལ་བ་ཅུང་ཟད་ཀྱང་མེད་པའི་ཕྱིར།

དོན་སྤྱི་དང་འདྲེས་ནས་སྣང་བ་ཡིན་ཏེ་གཟུགས་མིན་གྱི་མཐའ་ལ་མཐའ་ཡས་མི་འདུག་བ། རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་འདྲེས་ནས་སྣང་ཞིང་སོ་སོར་མི་སྣང་བས་ཁོ་བལྟ་ལ་བཀོད་ནས་དེ་མ་ཡིན་བཞིན་དུ་དེ་སྣང་བ་དེས་བསྒྲིབས་ནས། ཤིང་མ་ཡིན་ལས་ལོག་པའི་ཐུན་མོང་མ་ཡིན་པའི་ངོ་བོ་དེ་གཞན་དང་མ་འདྲེས་པ་མཐོང་མི་ནུས་པས། གཞན་དང་མ་འདྲེས་པ་མཐོང་མ་ཐུབ་པ་ཡིན་ཙང་ཤིང་གསལ་རང་མཚན་པར་སྣང་ན་ཡང། གཟུང་ཡུལ་དུ་ག་ལ་འགྲོ་བ་རེད། ད་གཟུང་ཡུལ་ཆགས་སོང་ག་ལ་ཆགས་ཀྱི་འདུག།

སྤྱི་ཡི་ཆོས་ལ་འཇུས་ནས་ཏེ་དོན་སྤྱི་རྟོག་པས་འགྲོ་དུས་སུ་རྟོག་པ་ཁོ་ཡུལ་ལ་འཇུག་སྟངས་གོ། དོན་སྤྱི་ལ་འཇུས་ནས་ལྐོག་གྱུར་གྱི་རང་མཚན་རྣམས་གོ་དགོས་ཨ་ར་དོན་སྤྱི་ལ་འཇུས་ནས་གོ་བར་བྱེད་པས་དེ་དག་ནི་གནས་སྐབས་དང་མཐར་ཐུག་གི་དོན་རྟོགས་པའི་ཐབས་སུ་བྱས་པས་དགོས་པ་མེད་པ་མ་རེད་ཞེས་དཔེ་ཆའི་ནང་ལ་འཇུག་ང་ཚོས་བསྟན་བཅོས་ནང་ལ་བཤད་པ་དེ་འོ་དེ་མཛད་ཅེས་བཤད་པ་དེ་འོ་དེ། རྟོག་པ་ཟེར་མཁན་བློ་དོན་སྤྱི་དེ་ལ་འཇུས་ནས་ནི། དངོས་གནས་དྲང་གནས་ཀོ་གོ་བར་བྱེད་ཐུབ་དགོས་ཨ་རེ་ཡོད་ད་ཁོ་ཡི་ཁོ་གོ་ཡི་ཐབས་དེ་ལ། བསྒྲུབ་བྱ་སྒྲུབ་བྱེད་ལ་སོགས་པ་སྤྱི་ལ་གཞི་འདི་ཉིད་རྣམ་གཞག་ཏུ་བྱས་པར་གཞན་ཡང་འདི་དང་དཔེ་ཆའི་ནང་ལ་བཤད་པ་འདི་དགོས་པ་མེད་པ་རེད་མི་འདུག་བ་ཞེས་ཡང་མཐར་ཐུག་གི་དོན་རྟོགས་པའི་ཐབས་སུ་བྱས་པས་དགོས་པ་མེད་པར་མི་འགྱུར་རོ། ཞེས་གཞུང་གོང་མ་ཀུན་གྱིས་སྟོན་ནོ་ཟེར་ཐལ་དེའི་དྲིས་ལན་རྒྱག་སྟངས་འདི་ལྟ་འདི་མ་བཏབ་ཀྱི་དོན་གསུང་དགོས་ཟེར་རང་བཞིན་འཛིན་རྣམ་རྟོག་བློ་ཞེས་པ་ནས་མ་བཏབ་ཀྱི་དེ་ནི་གོང་གི་གཞུང་འདིའི་དཔེ་ཆ་འདིའི་སྐད་ཆ་དེ་བསྒྲུབ་བྱ་སྒྲུབ་བྱེད་ལ་སོགས་པ་དེ་ཚོ་དགོས་མེད་མ་ཡིན་པའི་དྲིས་ལན་འདི་རྒྱག་དགོས་བར་གསུང་དགོས་ཟེར་བ། འོ་ན་དེ་འདྲ་བའི་རྣམ་པར་རྟོག་པ་དེ། དེའི་འཇུག་ཚུལ་དང་སྐྱེ་ཚུལ་ཇི་ལྟ་བུ་ཡིན་ཞེ་ན། བརྗོད་པར་བྱ་སྟེ།